འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ནང་ལ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྤྱི་ཟླ་གཉིས་པ་འདིའི་ཚེས་བདུན་འཁོད་པའི་སྙན་ཐོ་གསར་པ་ཞིག་འདོན་སྤེལ་བྱས་འདུག་པ་དེའི་ནང། ད་བར་མི་ལོ་བཅུ་ཕྲག་དྲུག་ལྷག་གི་རིང་ལ་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པའི་བརྒྱུད་རིམ་ནང། བོད་མི་རིགས་དང་སྐད་དང་རིག་གཞུང་བོད་མིའི་ངོ་བོ་བཅས་པར་འཆར་གཞི་ལྡན་པའི་སྒོ་ནས་ཉམས་ཆག་བཏང་སྟེ་གནོད་སྐྱོན་ཆེན་པོ་བཏང་དང་གཏོང་བཞིན་པ་དེ་དག་གི་ཐོག་ལ། ད་ཆ་རྒྱ་ནག་གཞུང་གིས་བོད་ཀྱི་གྲོང་གསེབ་ས་ཁུལ་ཁག་ཏུ་གྲོང་གསེབ་དར་སྤེལ་གྱི་མིང་ཐོག་ནས་སྤྱི་གླིང་གསར་འཛུགས་དང་དེ་བཞིན་བོད་ཀྱི་ཞིང་འབྲོག་ས་ཁུལ་དུ་བསྐྱར་གསོའི་འཛུགས་སྐྲུན་གྱི་ལས་གཞི་བཅས་སྤེལ་ནས་ཡོད་པ་དེ་དག་གིས་བོད་མིའི་སྲོལ་རྒྱུན་གྱི་མི་ཚེ་སྤེལ་སྟངས་དང་ཆོས་དད་རང་དབང་ལོངས་སྤྱོད་བྱེད་ལུགས་ཀྱི་ཡུལ་སྲོལ་གོམས་གཤིས་དང་གཞན་ཡང་ཞིང་འབྲོག་བོད་མི་རྣམས་རང་ཁ་རང་གསོ་བྱས་ཏེ་གནས་ཡུལ་ཁག་ནས་རྒྱུས་མེད་གྲོང་གསེབ་ལ་བཙན་ཤེད་ཀྱིས་གནས་སྤོ་བྱེད་དུ་བཅུག་རྒྱུས་མཚོན་པས་མ་འོངས་པར་བོད་ཀྱི་གྲོང་གསེབ་ཀྱི་ཡུལ་ལྗོངས་ཁག་ལ་ཕྱོགས་ཡོངས་ལ་བརྗོད་དཀའ་བའི་གནོད་འཚེ་ཕོག་རྒྱུ་ཡིན་པ་སོགས་གསལ་སྟོན་གནང་འདུག་པས། འདི་གའི་རླུང་འཕྲིན་ཁང་གིས་འབྲེལ་ཡོད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ལ་ཁོང་རྣམ་པས་བཏོན་པའི་སྙན་ཐོ་དེའི་ནང་གསལ་བའི་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་པའི་ལས་དོན་གཙོ་བོ་གཉིས་པོ་དེའི་སྐོར་ལ་འགྲེལ་བཤད་ཞིག་སྐྱོན་རོགས་ཞུས་པ་ཡིན་པས། བསྟན་འཛིན་ནོར་རྒྱས་ལགས་ཀྱིས། ད་ད་ལྟའི་ཆར་ཡང་ད་བོད་ཀྱི་སྦུག་ལ་ཡང་ད་རྩ་བའི་བོད་མི་ཚོས་ཀྱི་ད་འཚོ་བ་དང་འབྲེལ་བའི་ཀྱི་ཐད་ཀར་འབྲེལ་བ་ཡོད་པའི་སྲིད་བྱུས་གཙོ་བོ་གཉིས་ཅིག་ཆགས་ཡོད་རེད། སྲིད་བྱུས་དང་པོ་དེ་ག་རེ་ཞུས་པ་ན་ད་ལྟ་ཉེ་བའི་ཆར་ལ་ཡང་ད་རྒྱ་ནག་པེ་ཅིང་གཞུང་ནས་རྒྱལ་སྲིད་སྤྱི་ཁྱབ་ཁང་ནས་ཡོད་ནས་ད་འདྲ་གསལ་བསྒྲགས་བྱས་ཟེར་བ་ལ་དེ་རྗེས་ནས་ཉིས་སྟོང་གྲལ་ད་ལོ་ལོ་ཡི་སྤྱི་ཟླ་དང་པོའི་སྦུག་ལ་ཡིན་པ་ཡིན་ནས་ད་འདྲ་ད་བོད་རང་སྐྱོང་ལྗོངས་ཀྱི་བོད་ལྷ་སའི་སྦུག་ལ་ཡང་ཝང་ཅུན་ཀྲང་གིས་ཚོགས་འདུ་ཆེད་བསྐོང་བྱས། སྐད་ཆ་ཆེན་པོ་ཅིག་བཤད་ཡོད་རེད་འདི་ག་རེ་ཟེར་བ་ན། དམར་ཤོག་ཚོགས་པས་ཀྱི་གཏན་འབེབས་བྱས་པའི་ཀྱི་གྲོང་གསེབ་དར་རྒྱས་ཀྱི་འཛུགས་སྐྲུན་ལས་འཆར་ཟེར་ཅིག་ད་དེ། ས་གནས་ས་ཐོག་ལ་ཡ་ཚ་མོ་ལོ་ལྷོད་ཡངས་མེད་པའི་ཐོག་ནས་ལག་བསྟར་བྱེད་དགོས་ཡོད་ཟེར་ཅིག། ལའོ་ད་དེ་གྲོང་གསེབ་དར་རྒྱས། ལས་འགུལ་ཟེར་རྩ་བའི། བོད་པ་གཅིག་པུ་ལ་ཡང་དམིགས་པ་དེ་འདྲ་ད་མ་རེད་དེ། རྒྱ་ནག་ཁྱོན་ཡོངས་སྦུག་ལ་ཡང་དེ་ལག་བསྟར་བྱེད་ཀྱི་ཡོད་རེད། ཡིན་པ་ཡིན་ནའི། དེ་དེ། སྤྱིར་བཏང་གི་དེ་གཉིས་གོང་དུ་ཞུས་ནང་བཞིན་བོད་རང་སྐྱོང་ལྗོངས་དང་བོད་མི་གནས་པའི་ཀྱི་ས་གནས་མང་ཆེ་བ་ཅིག་གྲོང་གསེབ་ཀྱི། སྡེ་ཚན་སྦུག་ལ་བཏང་གི་ཡོད་དུས་ཁུལ་སྦུག་ལ་བཏང་གི་ཡོད་དུས། དེ། སྲིད་ཇུས་དེ་ཐད་ཀར་འབྲེལ་བ་བྱེད་ཀྱི་ཡོད་རེད། དེ་ད་ལྟ་འབྲེལ་བ་བྱས་པའི་ཐོག་ནས་ད་རྩ་བའི།

ཕྱོགས་གཅིག་ནས་ཁོ་ཚོ་འདིར་ད་ལོ་ཡང་འབྲོག་པ་ཚོ་ས་གནས་ནས་ཕར་སྤོ་བཅུག་འདྲ་མི་འདྲ་བྱེད་ཡོད་རེད་ད་ཕྱོགས་གཉིས་ནས་ག་རེ་བཤད་དགོས་ཟེར་ན་འབྲོག་པ་ཡོད་པ་དེ་ཚོ་ལ་ག་རེ་བྱེད་དགོས་ག་རེ་བྱེད་དགོས་འདུག་ལགས་ཞུས་པ་ན་ཁོ་ཚོ་གིས་ཨ་ནི་སོ་སོ་གི་ད་ལྟ་གསོ་སྐྱོང་བྱས་ཡོད་པའི་ཀྱི་སེམས་ཅན་དེ་གའི་དེ་ག་ཁོ་ཚོ་ད་གཡག་དང་ལུག་དང་འདི་ག་རེ་ཡོད་པ་ན་དེ་གའི་ཚོ་ཨ་ནི་ཕོན་ཆེན་པོའི་ཐོག་ནས་ཕར་གསོ་སྐྱོང་བྱེད་དགོས་ཡོད་པ་ཞིག་ཨ་དེ་དེ་ཐོག་ཅིག་ལ་བལྟས་བ་ན་ཅིག་སྲིད་ཇུས་ཡག་པོ་རེད་གསུང་གི་རེད་མང་པོ་ཅིག་གིས་དེ་ནི་དེ་བསམ་བློ་ཡག་པོ་ཅིག་བཏང་ནས་བལྟས་བ་ཡིན་ན་དེ་སྲིད་ཇུས་དེ་ག་རེ་ཞུས་བར་སོང་ན་སེམས་ཅན་དེ་སྟོབས་ན་དེ་ཅིག་ཡ་གསོད་བྱས་དེ་ཡས་ཀྱི་རྒྱུ་མཚན་ག་རེ་ནི་ཚང་མ་ཨ་ནི་དེ་གའི་བཤས་ར་ལ་ཡ་ནི་ཁྲིད་བྱས་དེ་གའི་ཚང་མ་གསོད་བྱས་ན་མི་ལ་ཡ་ཁ་ལག་བོར་འགྲོ་ཡས་རེད་དེ་གའི་ཚང ། དེ་བཞིན་ལས་གཞི་ཆེན་པོ་གཞན་དེ་ནི་གྲོང་གསེབ་ས་ཁུལ་གྱི་ཐོག་ལ་རྒྱལ་ཡོངས་གླིང་ག་གསར་འཛུགས་བྱེད་ཡ་དེ་ཆགས་ཡོད་པ་གསལ་སྟོན་བྱས་བྱུང། དེ་བཞིན་ཁོང་གི་གསུང་དོན་ལ། རྒྱ་ནག་གི་སྲིད་ཇུས་དེ་ཚོས་ས་གནས་བོད་མིའི་འཚོ་རྟེན་ཡར་རྒྱས་སོགས་ལ་ཕན་ཐོགས་འབྱུང་རྒྱུ་ཕར་བཞག་ནས་བོད་མི་རྣམས་དཀའ་ངལ་གྱི་འོག་ནས་ཕ་མེས་ས་ཁུལ་ཁག་ནས་གནས་སྤོ་མ་བྱེད་ཀ་མེད་ཐུག་པ་བཟོ་བའམ་ཡང་ན་རྒྱ་ནག་གི་མཛུབ་མོ་གནམ་སྟོན་འོག་ལ་གནས་རྒྱུ་བཅས་ཡིན་སྐོར་གསུངས་བྱུང། རྒྱ་ནག་གི་ལས་འཆར་དེ་ཚོའི་འོག་ལ་བོད་ཀྱི་གྲོང་གསེབ་ཡུལ་ལྗོངས་རྣམས་དུད་འགྲོའི་བཤས་རའི་ས་ཁུལ་དང། ཡང་ཁག་ཅིག་ནི་རྒྱལ་ཡོངས་སྤྱི་གླིང་གི་ས་ཁུལ་དུ་གྱུར་ནས་ཡུལ་མི་སྤྲོ་འཆམ་པ་ཡོང་ས་བཟོས་ནས་རྒྱ་ནག་གི་དཔལ་འབྱོར་ལ་ཕན་ཐོགས་ཡོང་བ་བྱ་རྒྱུའི་དམིགས་ཡུལ་ཡིན་པ་དང་དུས་མཚུངས་བོད་མི་རྣམས་ལ་ཁེ་ཕན་གང་ཡང་མེད་པ་མ་ཟད་ཆོས་ལྡན་བོད་མི་ཚོར་སྡིག་པའི་ལས་སུ་འཇུག་རྒྱུ་བཟོ་གི་ཡོག་རེད་ཅེས་དང།
དེ་ད་ལྟ་དེ་རྒྱལ་ཡོངས་གླིང་ག་ཟེར་གི་ད་ལྟ་བོད་ནང་ལོགས་ཆ་བཞག་ན་ད་ང་ཚོ་ཆུ་གསུམ། གཙང་གསུམ། གི་མགོ་སྟོད་དེ་ལ་ཡ་ཐ་ཐམས་ཅད་དེ་ལ་ཡ་ཁོ་ཚོ་གི་རིགས་ཀྱི་སྲིད་པ་རོ་ལ་རྒྱལ་ཡོངས་གླིང་ག་ཟེར་ཅིག། འོ་ད་འདི་པོ་ལ་ཡིན་ན་རྩ་བའི་ཡིག་ང་ཚོ་ད། འདིར་ནང་ལོགས་སྔོན་མ་ནས་གནའ་སྔ་མོ་ནས་བོད་པ་ཚོ་གིས་སོ་སོའི་འཚོ་བ་སྐྱེལ་ནས་བསྡད་ཀྱི་ཡོད་རེད་ད་ཡིན་པ་ནི་དེ་རིང་གི་ཆར་རྒྱ་རྒྱ་ནག་གཞུང་གིས་ཨ་ནི་ཁོར་ཡུག་སྲུང་སྐྱོབ་ཀྱི་མིང་འཁྱེར་ནས་ཅིག་བཤད་ཡོང་གི་ཡོད་རེད་ཨ་ནི་ཡང་རྒྱལ་ཡོངས་གླིང་ག་གི་སྲིད་ཇུས་ལབ་ནས་མིང་ཅིག་འཁྱེར་ནས་བཤད་ཡོང་གི་ཡོད་རེད་ད་དེ་གས་ཅིག་མིང་འདྲ་མིན་སྣ་ཚོགས་ཤིག་འཁྱེར་ཡོང་བྱས་དོན་དག་ངོ་མ་ག་རེ་བཟོས་པ་ཟེར་ན། བོད་མི་ཚོ་གི་སོ་སོ་གི་རྒྱུན་ལྡན་གྱི་འཚོ་བ་འབོར་ཡོད་འཚོ་བ་འགྱུར་བ་བཏང་གི་ཡོད་འགྱུར་བ་བཏང་བྱས་དེ་དེ་རྒྱ་ནག་གཞུང་གིས་འཆར་གཞི་གཞིར་བཟུང་གི་འགྲོ་བཅུག་གི་ཡོད་སྤྲོད་པ་ཁོ་ཁོ་རང་ཚོ་རེ་རེ་འབྱུང་འདྲེན་བྱེད་ཀྱི་ཡོད་རེད། བྱས་ཙང་རྒྱལ་ཡོངས་གླིང་ག་འབུར་ཡིན་མིན་ནི་བོད་མི་མང་པོ་ཞིག་དེ་ནས་ད་ནི་གཙང་གསུམ་གྱི་མགོ་སྟོད་ནས་གསང་སྤྱོད་གསང་སྤྱོད་ཀྱི་ནི་མར་བཏོན་བྱས་སུ་སོ་སོ་གྱི་ས་གནས་ནས་མར་བཏོན་བྱས་ས་ཆ་གཞན་པ་ལ་སྤོ་བཅུག་ཡས་སོགས་པ་དང་དེ་འདྲའི་གི་དོན་དག་གང་ཅའི་ཕི་གེ་དེ་ས་དེ་གཙང་མ་ཡག་པོ་ཉར་གི་ཡིན་ལྗང་ཐིང་ཐིང་ཉར་གི་ཡིན་ཟེར་དེ་དོགས་གསལ་བ་ན་སྙན་པོ་ཞེ་དྲག་ཡོད་དེ་ཡག་པོ་བརྟག་ཡོང་ན་དེ་ག་རེ་རེད་ཟེར་ན་གཙང་གསུམ་གྱི་རྒྱ་ནག་གི་སྦུག་ལ་ཡོད་པའི་གི་ད་མ་སྒྲུག་ཆུ་ཆེན་པོ་ཤོས་དེ་ཚང་མ་ལོག་གི་མགོ་དེ་འཕེལ་རྒྱས་བྱ་གི་རོགས་ལ་ད་དེ་དེ་དེ་དེ་བོད་མི་ལ་དམིགས་པའི་གི་བསམ་སྲིད་ཇུས་ཞིག་མ་རེད་དེ་རྒྱ་ནག་ཁོ་རང་ཚོ་གི་མི་མང་དང་རྒྱ་ནག་གི་གྲོང་ཁྱེར་འདི་འབུ་ལ་ཡ་ཆུ་ལོག་མ་ཡོང་བའི་ད་ད་ཆུ་ཡི་དཀའ་ངལ་མ་འཕྲད་ད་དེ་འདྲའི་གི་ཆེད་དུ་སྲུང་སྐྱོབ་བྱེད་ཆེད་དུ་དེ་འདྲའི་གི་སྲིད་ཇུས་ཅིག་ལག་བསྟར་བྱེད་ཀྱི་ཡོད་རེད། ལ་རེད་ད་རྩ་བའི་ད་ལྟ་ང་ཚོ་བོད་མི་ཚོ་ནང་པ་སངས་རྒྱས་པའི་ཆོས་སྒྲུབ་མཁན་གྱི་མི་མི་རིགས་ཆགས་ཀྱི་ཡོད་རེད་ཨ་ནང་པ་སངས་རྒྱས་པའི་ཆོས་སྒྲུབ་པའི་ཐོག་ནས་ད་ལོ་བརྒྱ་ཕྲག་མང་པོ་བོད་ལ་ཡ་ནང་ཆོས་ཉམས་ལེན་བྱེད་དེ་བསྡད་བཞིན་པ་རེད་ད་རྩ་བའི་ང་ཚོ་བོད་ལ་ཡ་ཞིང་པ་ཡོད་རེད་འབྲོག་པ་ཡོད་རེད་འབྲོག་པ་སོགས་ཀྱི་དེ་སྔ་ལོ་བརྒྱ་ཕྲག་མང་པོ་བོད་ལ་ཡ་སེམས་ཅན་གསོ་སྐྱོང་བྱེད་དེ་སེམས་ཅན་དེ་གས་དེ་གལ་སྲིད་སོ་སོ་གི་ད་གྲོད་ཁོག

གྲུ་གཟིངས་བསད་ཡས་ན་རེད་ད་དེ་འདྲས་ཀྱི་གང་ཅེ་འདི་པོ་ལ་ཡ། འཕྲོ་བརླག་བཅས་མ་བཏང་བའི་ཐོག་ནས་བྱེད་ཀྱི་ཡོད་རེད་ད་གང་ཅེ། དེ་རིང་དེང་སང་གི་ད་ལྟ་རྒྱ་ནག་གཞུང་གི་སྲིད་ཇུས་གཞི་བཟུང་བྱས་ཡོད་ན་སེམས་ཅན་གསོ་སྐྱོང་བྱས་ཏེ་ད་འབུམ་ཕྲག་མང་པོ་པོ་ལ་ཡ་སེམས་གསོ་སྐྱོང་བྱས་ཏེ་བུ་ནས་སེམས་ཅན་དེ་གའི་ལ་བསད་པའི་སྐབས་སུ་བརྒྱ་ཆ་ལྔ་བཅུ་ལྷག་ཞིག་འཕྲོ་བརླག་བཏང་གི་ཡོད་རེད་གང་ཟག་རོ་ཆེ་ད་ཁོ་ཚོ་བསད་ཡས་དེ་ག་ཚོད་ན་ཤ་རང་ཆེད་དུ་རེད། རེད་བ་ལ་ད་འདི་གི་དམིགས་ཡུལ་ཆེད་དུ། ཁོ་ཤ་གི་ཚོང་བུ་འགྲོ་དགོས་རེད་བ་ལ་དེ་འདྲས་ཀྱི་ཕྱོགས་ལ་ད་གང་ཅེ། རྒྱུན་ལྡན་གྱི་སྲོལ་རྒྱུན་གྱི་བོད་མིའི་འབྲོག་ལས་ཀྱི་འཚོ་བ་སྐྱེལ་སྟངས་དང་བསམ་བློ་འཁྱེར་ཕྱོགས་དང་དེ་འདྲས་ཀྱི་ཐོག་ནས་ད་ཁྱོན་ནས་མ་འདྲ་བ་ཅིག་ཡོད། དེ་ཡང་ད་རེས་འདོན་སྤེལ་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྙན་ཐོ་དེའི་ནང་ལ་རྒྱ་ནག་གིས་བོད་ཀྱི་གྲོང་གསེབ་ས་ཁུལ་ནང་འཛུགས་སྐྲུན་ཤུགས་ཆེ་བྱས་ཏེ་ས་ཁུལ་དེ་ཚོ་དུད་འགྲོ་སེམས་ཅན་གསོས་ནས་བསད་སའི་ཤ་ར་ལ་བསྒྱུར་བའམ་ཡང་ན་རྒྱལ་ཡོངས་སྤྱི་གླིང་དུ་བསྒྱུར་ཏེ་ཡུལ་སྐོར་བའི་ཡོང་སྒོ་ལེན་སར་བསྒྱུར་བ་བཅས་ལས་འཆར་དེ་གཉིས་གང་ལ་ཡང་མུ་མཐུད་ལག་བསྟར་བྱས་པ་ཡིན་ན། ཞིང་འབྲོག་བོད་མིའི་འཚོ་རྟེན་དང་འགྲོ་འདུག་སྤྱོད་གསུམ་ལ་གནོད་སྐྱོན་དོ་ཕོག་ཧ་ཅང་ཤུགས་ཆེ་གཏོང་རྒྱུ་ངེས་པ་ཡིན་པའི་ཆ་ནས་འབྲོག་སའི་བོད་མི་ཤུགས་ཆེ་བས་ས་གནས་གཞན་དུ་སྤོ་བཤུད་མ་བྱེད་ཀ་མེད་ཐུག་སྲིད་པའི་འགྲེལ་བརྗོད་གནང་འདུག་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།